ནིའུ་སའུཐ་ཝེལ་མངའ་སྡེའི་ནང་ཉིན་བཅུའི་རིང་ཏོག་དབྱིབས་ནད་པ་གཅིག་ཡང་ཐོན་མེད་པས་ཁང་པ་ཕྱི་ནང་གཉིས་སུ་འདུ་འཛོམས་ཚད་བཀག་དང་ཁ་རས་གོན་དགོས་པའི་དམ་བསྒྲགས་ལྷོད་དུ་གཏང་རྒྱུ་ཡིན་འདུག་མངའ་སྡེའི་ནང་གནས་སྡོད་མི་ཚོས་རང་ཉིད་ཀྱི་ཁྱིམ་ནང་མི་གྲངས་སུམ་ཅུ་ཙམ་མཉམ་འཛོམས་ཆོག་པ་དང་ཁང་པའི་ཕྱིར་མི་ལྔ་བཅུ་ཙམ་མཉམ་འཛོམས་ཆོག་པ་ཡིན་འདུག་གཉེན་སྒྲིག་མཛད་སྒོ་དང་མྱ་ངན་འདུ་འཛོམས་ཆེད་མི་སུམ་བརྒྱ་ཙམ་འཛོམས་ཆོག་པ་ཡིན་འདུག། དེ་བཞིན་ཆོས་འབྲེལ་མཛད་སྒོ་དང་ཚོང་འབྲེལ་འདུ་འཛོམས་སོགས་ལ་ཚད་བཀག་མེད་ཀྱང་མི་གཉིས་བར་མི་ཀྲར་གྲུ་བཞི་མ་བཞིའི་རྒྱང་ཐག་བཞག་དགོས་པ་ཡིན་འདུག་མངའ་སྡེའི་བློན་ཆེན་ལྕམ Gladys Berejiklian མཆོག་གིས་ཁ་རས་དང་འབྲེལ་བའི་སྒྲིག་ཁྲིམས་ཡང་ལྷོད་དུ་གཏང་རྒྱུ་ཡིན་ཞེས་ཁོང་གིས་གསུངས་དོན། we will say that you will need to wear a mask on public transport ཁྱེད་རང་སྤྱི་སྤྱོད་རླངས་འཁོར་བེད་སྤྱོད་བྱེད་སྐབས་ཁ་རས་མུ་མཐུད་གོན་དགོས་པ་ཡིན། དེ་བཞིན་འཕྲོད་བསྟེན་དང་འབྲེལ་ཡོད་སྨན་ཁང་ནང་ལས་ཀ་གནང་མཁན་ཡིན་ན་ཁ་རས་གྱོན་དགོས། དེ་མིན་ཚོང་ཁང་དང་ཁྲོམ་རར་སྐྱོད་སྐབས་ཁ་རས་ངེས་པར་དུ་གྱོན་དགོས་པ་མེད་ཀྱང་གལ་ཏེ་མི་གཞན་དང་རྒྱང་ཐག་བཞག་མི་ཐུབ་པའི་གནས་སྟངས་ཤིག་བྱུང་ཚེ་ཁྱེད་ཀྱིས་ཁ་རས་གྱོན་པར་ལམ་སྟོན་བྱེད་ཀྱི་ཡོད། དེ་ནི་གཙོ་བོ་ཁྱེད་ཀྱིས་གནས་སྟངས་ལ་གཞིགས་ནས་རང་ཉིད་ཀྱིས་ཁ་རས་གྱོན་དགོས་མིན་ཐག་གཅོད་གནང་དགོས། འོན་ཀྱང་སྤྱི་པའི་རླངས་འཁོར་དང་ཆོས་བྱེད་སའི་ལྷ་ཁང་སོགས་ནང་ཁ་རས་ངེས་པར་དུ་གྱོན་དགོས་པ་ཡིན། དེ་བཞིན་ལྕམ་བེར་ཇི་ཀླིན་མཆོག་གིས་རྒན་གསོ་ལྟ་སྐྱོང་ཁང་དང་འཕྲོད་བསྟེན་ཁང་མཛེས་བཟོ་ཁང་སྐྲ་ཁང་སོགས་ནང་ལས་བྱེད་པ་དང་འགྲུལ་པ་ཡོངས་ཀྱིས་ཁ་རས་གྱོན་དགོས་པ་ཡིན་ཞེས་ནན་གྱིས་གསུངས་ཡོད་འདུག་དེ་མཚུངས་མངའ་སྡེའི Chief Medical Officer ལྕམ Kerry Chant ལགས་ཀྱིས། ད་ལྟའི་ཆར་ཏོག་དབྱིབས་ནད་ཁྱབ་གདལ་བྱུང་བའི་ཉེན་ཁ་ཧ་ཅང་ཆུང་ཆུང་ཡིན་ན་ཡང། སིད་ནི་ནུབ་ཕྱོགས་དང་ལྷོ་ནུབ་ཁུལ་གྱི་མི་རྣམ་པས་མུ་མཐུད་ནད་ཡམས་ཡོད་མིན་བརྟག་དཔྱད་གནང་བར་ཡོང་རོགས་ཞེས་ཁོང་མོས་གསུངས་དོན།
we want to ensure that there are no ང་ཚོས་ཤེས་རྟོགས་མེད་པའི་ཐོག་མི་ཚོགས་ཁྲོད་དུ་ནད་ཁྱབ་གདལ་མི་ཡོང་བའི་ཆེད་སིད་ནི་ནུབ་ཕྱོགས་དང་ལྷོ་ནུབ་ཕྱོགས་སུ་གནས་སྡོད་མི་མང་གང་མང་ཞིག་བརྟག་དཔྱད་བྱ་བར་ཡོང་རོགས་ཞེས་རེ་སྐུལ་དམིགས་བསལ་ཞུ་རྒྱུ་ཡིན། དེ་ལྟར་བྱས་ན་ང་ཚོས་ནད་ཁྱབ་གདལ་མ་ཡོང་གོང་ནས་འབྱུང་ཁུངས་རྩད་གཅོད་ནས་ནད་འགོག་སྲུང་ཐུབ་ངེས་རེད།

ལས་འགུལ་དེའི་བརྒྱུད་སྨན་ཁབ་དེ་ཐོག་མར་ལོ་རྒན་པ་དང་དབང་པོ་སྐྱོན་ཅན་དེ་བཞིན་འཕྲོད་བསྟེན་ལས་བྱེད་པ་རྣམས་ལ་གོ་སྐབས་སྤྲད་རྒྱུ་ཡིན་པ་སོགས་གནས་ཚུལ་རྒྱས་པར་འགྲེལ་བརྗོད་བྱས་ཡོད་འདུག་འབུམ་རམས་པ Margaret Heffernan ལགས་ཀྱིས་གཞུང་གི་ལས་འགུལ་དེའི་བརྒྱུད་ཕྱི་མི་གཞིས་སྤོ་བ་དང་སྐྱབས་བཅོལ་བའི་མི་ཚོགས་རྣམས་ལ་གནས་ཚུལ་ཁ་གསལ་པོ་ཁྱབ་སྤེལ་ཐུབ་པར་འབད་བརྩོན་བྱེད་དགོས་ཞེས། ཁོང་མོས་གསུངས་དོན། It's absolutely fundamental. གཞུང་གིས་སྨན་ཁབ་དང་འབྲེལ་བའི་འཆར་གཞི་སྒྲིག་སྐབས་རིག་གཞུང་དང་སྐད་རིགས་སྣ་མང་གི་ཚོགས་སྡེ་ཁག་གི་ཆེད་ལས་མཁས་པའི་ལམ་སྟོན་ངེས་པར་དུ་བླང་དགོས་ལ། ཏོག་དབྱིབས་འགོག་ཁབ་སྐོར་གནས་ཚུལ་འགྲེམས་སྤེལ་དེ་དབྱིན་སྐད་ཁོ་ན་མ་ཡིན་པའི་སྐད་རིགས་གཞན་ཁག་ནང་སྤེལ་རྒྱུ་དང་རིག་གཞུང་སྣ་མང་གི་ཚོགས་སྡེ་ཁག་དང་འབྲེལ་མཐུད་བྱེད་རྒྱུ་སོགས་ཤིན་ཏུ་གལ་འགངས་ཆེན་པོ་ཆགས་ཡོད། དེ་བཞིན Australia རྒྱལ་ཡོངས་ཀྱི Chief Medical Officer ཡི་ངོ་ཚབ་སྐུ་ཞབས Michael Kidd ལགས་ཀྱིས། ཨོ་སི་ཀྲི་ལི་ཡའི་གཞུང་གིས་མི་མང་ཡོངས་ལ་སྨན་ཁབ་དེའི་སྐོར་གནས་ཚུལ་ཁྱབ་བསྒྲགས་ཁ་གསལ་བྱེད་རྒྱུ་གལ་ཆེན་དོན་ཆེན་བརྩི་གི་ཡོད་ཅེས་ཁོང་གིས་གསུངས་དོན། ང་ཚོའི་མཐའ་མའི་དམིགས་ཡུལ་ནི་ཨོ་སི་ཀྲི་ལི་ཡའི་མི་མང་ཡོངས་ལ་སྨན་ཁབ་དེ་རྒྱག་རྒྱུ་དེ་ཡིན། དམིགས་ཡུལ་དེ་འགྲུབ་ཆེད་ང་ཚོས་རིག་གཞུང་སྣ་མང་གི་ཚོགས་སྡེ་ཁག་གི་འགོ་ཁྲིད་དང་མགྲིན་ཚབ་པ་རྣམས་དང་དེ་བཞིན་གདོད་མའི་མི་རིགས་དང Torres Strait མཚོ་གླིང་པའི་མི་རིགས་ཀྱི་འགོ་ཁྲིད་རྣམས་དང་མཉམ་འབྲེལ་དུ་ལས་ཀ་བྱེད་ཀྱི་ཡོད། ཁྱེད་ཀྱིས་ཏོག་དབྱིབས་ནད་དང་འབྲེལ་བའི་གནས་ཚུལ་གཞན་ཁག་བོད་སྐད་ནང་གསན་ཆེད་དྲ་ཚིགས་ཁ་བྱང། sbs.com.au/coronavirus དུ་བསྐྱོད་རོགས་གནང། གནས་ཚུལ་དེ་ནི SBS གི་གསར་འགོད་པ Peggy Giakoumelos ལགས་ཀྱིས་ཕྱོགས་སྒྲིག་གནང་བ་དང་ང་པད་མ་སྒྲོལ་དཀར་གྱིས་བོད་སྐད་ནང་སྙན་སྒྲོན་ཞུ་བ་ཞིག་ཡིན། ལྷན་རྒྱས་ཀྱིས SBS བོད་སྐད་ལ་གསན་བར་བཀའ་དྲིན་ཆེ།